དེ་སྔོན་ཉིས་སྟོང་ཉི་ཤུ་ལོ་ཡི་སྤྱི་ཟླ་བརྒྱད་པའི་ཚེས་སུམ་ཅུ་ཉིན་མོ་ལི་ཡ་རྒྱ་གར་དང་བོད་ཀྱི་ས་མཚམས་ལི་ཡ་ས་མཚམས་སྲུང་སྐྱོབ་ལ་འདས་གྲོངས་སུ་ཕྱིན་པའི་དམིགས་བསལ་མདུན་སྐྱོད་དམག་དཔུང་གི་དཔོན་རིགས་ཉི་མ་བསྟན་འཛིན་ལགས་ཀྱི་འདྲ་སྐུ་ཞིག་དེ་རིང་བཞུགས་སྒར་རྡ་རམ་ས་ལའི་ལྷ་རྒྱལ་རི་གི་སྣེ་ཁྲིད་སོགས་ཡར་དབུ་འབྱེད་གནང་སོང། དབུ་འབྱེད་གནང་མཁན་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཆེད་བཅར་གྱིས་དེ་རིང་སྤྱི་ཟླ་བརྒྱད་པའི་ཚེས་སུམ་ཅུ་ཉིན་མོ་དེ་ལ་ཡར་དབུ་འབྱེད་གནང་ཡོད་པ་རེད། དེ་རིང་ཉི་མ་བསྟན་འཛིན་ལགས་ང་ཚོ་ཁོང་རྣམ་པ་ཚང་མ་ལོག་གི།

ལོ་གཅིག་ཧྲིལ་པོ་འཁོར་གྱི་ཡོད་པ་དང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་གྱི་མཐའ་སྲུང་ཆེད་དུ་རང་སྲོག་བློས་གཏོང་གནང་མཁན་ཉི་མ་བསྟན་འཛིན་ལགས་གཅིག་པུ་མིན་པར་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་བཱང་ལ་དེ་ཤི་བཅིངས་འགྲོལ་སྐབས་བོད་པའི་དམག་མི་མང་པོ་ཞིག་གིས་ཚེ་སྲོག་ཤོར་ཡོད་ལ་དེ་ག་ནང་བཞིན་ཀར་གྷིལ་དམག་སྐབས་སུ་ཡང་རྒྱ་གར་གྱི་ཡུལ་དང་ཡུལ་མི་ཚོ་སྲུང་སྐྱོབ་ཀྱི་ཆེད་དུ་བོད་པའི་དམག་མི་མང་པོ་ཞིག་གིས་ཚེ་སྲོག་ཤོར་ཡོད་པ་དེ་དག་དྲན་རྟེན་གྱི་ཆེད་དུ་འདྲ་སྐུ་དེ་འདྲའི་རིགས་ད་བར་ཧ་ལམ་བཞེངས་ཐུབ་མེད་པ་ལྟ་བུ་རེད་ཅེས་འགྲེལ་བརྗོད་གནང་སོང། ཡང་འདི་གའི་གསར་འགོད་པས་སྲིད་སྐྱོང་མཆོག་ལ་བར་སྐབས་བོད་ནང་དུ་རྒྱ་ནག་གཞུང་གིས་ས་མཚམས་ཁུལ་དུ་བོད་པའི་དམག་མི་ཆེད་གཏོང་བྱེད་ཀྱི་ཡོད་ཚུལ་བཤད་ཀྱི་འདུག་པས་དེ་འདྲའི་གནས་ཚུལ་ཐོག་དགོངས་འཆར་ག་རེ་ཡོད་པའི་སྐོར་དྲིས་པར།
ཚུར་ཕྱོགས་ནས་བོད་དམག་ཡོད་པ་སོང་ཙང་ཕར་ཕྱོགས་ནས་ཅིག་བོད་པའི་བོད་ནང་ལོག་གི་བོད་མི་འདི་གའི་དེ་དམག་ཅིག་བཟོ་གི་ཡོད་པའི་གནས་སྟངས་འདྲ་བོ་ཞིག་ཡིན་ན་འདི་རྒྱ་ཆེ་རྒྱ་ཡོད་ག་ཚོད་རེད་ད་ཡིད་ཆེས་ཞེ་དྲག་རྙེད་ཀྱི་མི་འདུག་ཁ་སང་དེ་འདྲའི་ཅིག་རྒྱ་མི་གིས་བོད་པ་འདི་གའི་དེ། ཨ་ནི་དམག་ནང་ལ་བཞག་ཡ་ལ་ཡ། རྒྱ་ནག་གིས་བོད་མི་རིགས་ལ་ཡ་ཡིད་ཆེས་ཤིག་རྙེད་དགོས་རེད། དེ་འདྲའི་ཅིག་ཡིད་ཆེས་རྙེད་ཡག་གི་གནས་སྟངས་ཅིག་རྩ་བ་ཉིད་ནས་ཡོད་རེད་བསམ་གི་མི་འདུག། ཡིན་ནའི་ད་ཕྱི་བསྒྲགས་སུ་ཕྱི་ཕྱི་བསྒྲགས་བྱེད་ཡ་ལ་ཡ་གང་ལྟར་ཁྱེད་རང་ཚོས་བོད་དམག་བཞག་གི་ཡོད་པ་ཡིན་ན་ང་ཚོ་བོད་ནང་ལོག་ལ་ཡའི་བོད་པ་ཚོ་ནི་བོད་དམག་ནང་ལོག་ལ་བཅུག་གི་ཡོད་གི་རྣམ་པ་འདྲ་བོ་ཞིག་སྟོན་ཡ་ཙམ་ཞིག་མེད་འགྲོ་བསམ་གི་འདུག་ཡིན་ནའི་ཞིབ་ཚགས་ཀུན་གྱི་ད་ལྟ་ཞིབ་འཇུག་བྱེད་དང་བྱེད་བཞིན་པ་ཡིན།
ཡང་འདི་ཚེས་ཉི་ཤུ་རྩ་བརྒྱད་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་བྱང་ཕྱོགས་ལ་དྭགས་སླེ་རུ་དམིགས་བསལ་མདུན་བསྐྱོད་དམག་དཔུང་གི་དཔོན་རིགས་ཉི་མ་བསྟན་འཛིན་ལགས་རྗེས་དྲན་གྱི་འདྲ་སྐུ་ཞིག་དབུ་འབྱེད་གནང་ཡོད་པ་མ་ཟད་འདི་ཚེས་སུམ་ཅུ་ཉིན་ལ་དྭགས་སླེ་རུ་ལ་དྭགས་ས་གནས་གཞུང་གི་གནད་ཡོད་མི་སྣ་དང་ལ་དྭགས་ནང་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་ཐུབ་བསྟན་ཚེ་དབང་གཙོས་པའི་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་གི་འཐུས་མི་བཅས་ཚང་འཛོམས་ཀྱིས་དམ་པ་ཁོང་འདས་གྲོངས་སུ་ཕྱིན་ནས་ལོ་གཅིག་འཁོར་བའི་དུས་དྲན་སྲུང་བརྩི་ཞུས་འདུག།

ང་ཚོས་རང་སྲོག་བློས་བཏང་གནང་མཁན་དཔའ་བོ་ཁོང་རྣམས་དང་ཁོང་རྣམས་ཀྱི་ནང་མི་ཚོར་ལྟ་སྐྱོང་དང་རྒྱབ་སྐྱོར་ཆད་ལུས་མེད་པར་བྱ་རྒྱུ་ཡིན། ཁོང་རྣམས་ཀྱི་བློས་གཏོང་ལ་བརྟེན་ནས་ང་ཚོ་སེམས་ལྷོད་ངང་བསྡད་ཐུབ་པ་ཞིག་ཡོང་གི་ཡོད་ཅེས་གསུངས་གནང་སོང། གཞི་རྩའི་ཆ་ནས་དམིགས་བསལ་མདུན་སྐྱོད་དམག་དཔུང་སྐོར་དེ་སྔར་བཤད་སྲོལ་མེད་ཀྱང་ཕྱིས་སུ་མཐའ་སྲུང་དམག་མི་ཉི་མ་བསྟན་འཛིན་ལགས་ཚུད་པའི་བོད་པའི་དམག་མི་ཚོས་རྒྱ་གར་གྱི་མཐའ་སྲུང་བྱས་ཏེ་ནུས་པ་བཏོན་ཐུབ་པ་ཙམ་མ་ཟད་རྒྱ་གར་གཞུང་མང་གཉིས་ནས་བོད་པའི་དམག་གི་འཇོན་ཐང་ངོས་འཛིན་དང་ཁོང་ཚོའི་བྱས་རྗེས་ལ་བསྔགས་བརྗོད་ཞུས་དང་ཞུས་མུས་ཡིན་པ་རེད།